ཀ་ཅི་ཧི་ད་ལྟ་ཨ་པོང་ཁུ་ཉེ་ནས་ཤམ་བླ་གི་ན་ས་ཏཱ་ལི་ཡི་ཁ་ལ་ཏཱ་ལི་ཡི་དུས་པ་མི་ལི་ཡང་ང་ཁ་བ་ན་ཐུ་མི་བང་ས་ཀླག་གི་ན་ཅོ་ཀླག་གི་ན་ཨོ་ཀྲམ་གི་ཚུ་མི་ད་ཁ་ལེ་ཡ་པིང་ཡང་སང་མི་ད་ཁ་ལེ་ཡ་པིང་ཀ་ལ་ཅི་ཤུད་མི་ད་ཁ་ལེ་ཡ་པིང་དམ་ཅི་ཐའི་དམ་ཅི་ཐའི་ད་ཁ་ལེ་ཡ་པིང་ལི་ནིང་གི་ཤི་མི་ལོ་ཡང་ཐི་ཡ་ཤི་ལོ།

ཨ་གི་ཤོང་བུ་ཡའོ་ཀོ་ཧོ་མ་ཧི་ཅི་ལི་ཡང་མི་ཁ་བ་ཡི་གི་ཧི་གི་བང་སང་ཡི་གི་ཅི་ནི་ཅུའི་བང་ཡ་ཅི་ད་ད་གི་བང་གི་སང་ཐ་རན་མི་ཀུ་མོ་མི་ཀ་ནི་ནི་ཡང་ལ་གི་ཐེམ་ཐང་མེ་ལ་གི་ཧའི་ཨོ་གི་ཐུ་བི་བར་དམ་ཏྲ་གི་མི་དམ་གི་ཁུ་ཡ་མིའི་བིང་ལ་ཙང་ཧའོ་ཡ་ཅི་དེ་ཨོ་གི་ཐུ་བི་མི་ཀ་ནི་ཡང་ལ་གི་ཤང་ལ་གི་ཅི་ཡ་རུའི་ལི་ཡི་ངམ་ཀ་ལ་གི་ནི་ཨོ་གི་ཐུ་ད་གི་ལི་ཡ་མི་ཁི་ནིང་མི་བིང་ལ་ཙང་ཧའོ་གི་ད་ཁི་ཡ་མི་ཤིང་ངོ་རོ་གི་ངའི་ག་ཧང་མི་ངི་ནག་ངོ་རོ་གི་ངའི་གི་ཅི་ཧི་ལི

ཨོད་མ་ང་ཁུའི་དག་ལས་ནི་ཅར་ཏི་རུའི་སངས་དག་ལས་ནི་ཨི་ཐུང་བའི་ཁོག་ཁྲོམ་རིང་ཕ་ང་སག་དག་ལས་ནི་གི་ཅི་ཤི་ཨི་ཐུ་མན་པར་སྨིང་ན་མུ་ཅུད་ཁུའི་ཤི་གི་ཅི་བ་གི་ཡ་ཤི་ངའི་མེ་ཧོ་ར་ཨ་ཐུམ་ལི་མུ་སོད་མི་ངའི་མེ་ཧོ་ར་ཨ་ཐུང་ཨི་ཐུམ་ཐ་མེ་ནི་ཨ་པེ་སེ་ཤ་ནི་མུ་རམ་ལི་མུ་ཐ་ལ་གི་ནི་ལ་ཏེའོ་མི་ཤི་ལ་གི་ནི་ཧང་མི་ཧའི་རེ་ཨང་ཨི་ཐུམ་ཀི་ཨ་ཁི་ན་ཨ་ཐུམ་ལི་ནིང་ཤི་ཧའི་རེ་ཁོའོ་གི་ཅི་ཤི་ཨ་ཅི་ཙི་མུ་ཤོ་མམ་ནིང་ལ་ཙི་མུ་ཤོ་གི་ཏེ་ལི་ཧང་ད་ལི་གི་ལ་ཅང་གི་ཅི་ཤི་ལ་ཏེའོ་མི་ཁ་གི་བེའོ་མུ་ཅུག་མི་སི་ང་ཡིན།

རུ་ར་བའི་སོག་ཁམས་ཡིན། ཤན་ཀུ་ཀུའི་ཐད་ཡ་མི་བིང་ཅི་ན་ནིང་གི་ཤི་མི་སོག་མི་ཐེ་མི་ཡིན་ཏི་ཧང་ཏེ། རུ་ར་བའི་སོག་ཁམས་ཡིན། ཤན་ཀུའི་ཀུ་ཐད་ཡ་མི་བིང་ཅི་ན་མི་གི་དེ་ལི་ཕབ་ཏ་མི་ཐེ་ཡིན། རུ་ར་བའི་སོག་ཁམས་ཡིན་ཤན་ཀུའི་ཀུ་ཐད་ཡ་མི་བིང་ཅི་ན་མི་གི་དེ་ལི་ལི་ཤི་ཐེ་མི་ཡིན། རུ་ར་བའི་སོག་ཁམས་ཡིན་ཤན་ཀུའི་ཀུ་ཐད་ཡ་མི་བིང་ཅི་ན་མི་གི་དེ་ལི་ངི་ཆོན་མི་ངི་ཆོན་མི་ཐེ་ཡིན་མེ་ཡིན།